ཨ་རིའི Biden འཛིན་སྐྱོང་ཁང་དང Mifepristone སྨན་སྦྱོར་བཟོ་ལས་ཁང་གཉིས་ཀྱིས་རེ་སྐུལ་བྱས་པ་ལྟར་ཨ་མི་རི་ཀའི་ནང་ལ་ཧ་ཅང་ཡོངས་ཁྱབ་ཆེ་བའི་མངལ་གནས་ཕྲུག་འདོར་གྱི་སྨན Mifepristone ཞེས་པ་དེ་མུ་མཐུད་ནས་ཨ་མི་རི་ཀའི་ཁྲོམ་རའི་ནང་གནས་ཆོག་པ་རེས་གཟའ་པ་སངས་ཉིན་ཨ་མི་རི་ཀའི་ཆེས་མཐོའི་ཁྲིམས་ཁང་གིས་ཐག་གཅོད་བྱས་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། དེའི་གོང་ཨ་རིའི་ཁྲིམས་ཁང་འོག་མས་མངལ་གནས་ཕྲུག་འདོར་གྱི་སྨན་དེ་བཀག་སྡོམ་བྱ་རྒྱུའི་ཐག་གཅོད་བྱས་པ་དེ་ཆེས་མཐོའི་ཁྲིམས་ཁང་གིས་ནུས་མེད་བཟོས་ཡོད་པ་དང་དེར་ཨ་མི་རི་ཀའི Biden འཛིན་སྐྱོང་ཁང་གིས་བསྔགས་བརྗོད་ཆེན་པོ་བྱས་ཡོད་པ་རེད། ཟླ་བ་འདིའི་ཕྱི་ཚེས་བདུན་ཉིན་ཨ་རིའི Texas མངའ་སྡེའི་ཁྲིམས་དཔོན Matthew Kacsmaryk ཡིས་གོང་ཞུས་སྨན་དེ་ཁྲོམ་རའི་ནང་ལ་བཙོང་མི་ཆོག་པའི་སྔོན་འགྲོའི་བཀག་སྡོམ་བྱས་པར་སོང་ཨ་རིའི་དབུས་ཁྲིམས་དོན་ལྷན་ཁང་དང། སྨན་དེ་བཟོ་སྐྲུན་བྱེད་མཁན་སྨན་སྦྱོར་ཁང Danco Laboratories གཉིས་ཀྱིས་ཆེས་མཐོའི་ཁྲིམས་ཁང་ལ་ཞུ་སྐུལ་བྱས་ཡོད་པ་རེད། གལ་ཏེ་ཁྲིམས་དཔོན Matthew ཀྱིས་ཐག་གཅོད་བྱས་པ་དེ་སོར་གནས་བྱུང་བ་ཡིན་ན་ཨ་མི་རི་ཀའི་ནང་ཡོངས་གྲགས་ཆེ་བའི་སྨན་དེ་མི་མང་ཧ་ཅང་མང་པོ་ལ་ཐོབ་རྒྱུ་ཁག་པོ་ཆགས་ཉེན་ཡོད་པ་རེད། ཨ་རིའི་སྲིད་འཛིན་ལས་ཁུངས་ཀྱིས་གསལ་བསྒྲགས་སྤེལ་བའི་ནང་ལ། ང་ཚོས་མངལ་གནས་དྲུག་དར་དང་འབྲེལ་བའི་གྱོད་དོན་དེ་ལ་ཁྲིམས་ཁང་ལ་ཁྲིམས་གཏུགས་བྱེད་བཞིན་པའི་སྐབས་སུ་ཆེས་མཐོའི་ཁྲིམས་ཁང་གིས་ཐག་གཅོད་བྱས་པ་འདིའི་རྐྱེན་པས Mifepristone ཁྲོམ་རའི་ནང་ལ་མུ་མཐུད་དེ་གནས་ཀྱི་རེད་ཅེས་གསུངས་ཡོད་པ་རེད། གནད་དོན་འདི་ནི་ཨ་མེ་རི་ཁའི་ནང་གི་བུད་མེད་མང་པོ་ཞིག་གི་བདེ་སྡུག་དང་འབྲེལ་བའི་གནད་དོན་ཞིག་ཆགས་ཀྱི་ཡོད་དུས་ངས་བུད་མེད་ཀྱི་འཕྲོད་བསྟེན་ལ་དམིགས་བཀར་བྱེད་རྒྱུའི་ཆབ་སྲིད་ཀྱི་ཀུན་སློང་ལྡན་པའི་འཐབ་རྩོད་འདིར་མུ་མཐུད་དེ་གདོང་ལེན་དང་འཐབ་རྩོད་བྱེད་ཀྱི་ཡིན་ཞེས་སྐུ་ཞབས Biden གྱིས་འགྲེལ་བརྗོད་བྱས་ཡོད་པ་རེད། ཆེས་མཐོའི་ཁྲིམས་ཁང་གིས་གོང་ཞུས་ཐག་གཅོད་དེ་བྱེད་པའི་སྐབས་སུ་ཁྲིམས་ཁང་གི་རྙིང་ཞེན་ཆེ་བའི་དྲང་དཔོན Clarence Thomas དང Samuel Alito གཉིས་ཀྱིས་ཡོངས་གྲགས་ཐོག་ནས་ཐག་གཅོད་དེ་ལ་མི་འདོད་པའི་རྣམ་འགྱུར་གསལ་སྟོན་བྱས་ཡོད་པ་རེད། ཁྲིམས་དཔོན Alito གྱིས་དགོངས་ཚུལ་སྙིང་བསྡུས་ཤིག་བྲིས་འགོད་བྱས་པའི་ནང་ལ། འཛིན་སྐྱོང་དང Danco བཟོ་ལས་ཁང་གཉིས་ལ་གུན་གསབ་མི་ཐུབ་པ་ཡོང་རྒྱུ་གསལ་སྟོན་བྱས་མ་སོང་ཞེས་འགྲེལ་བརྗོད་བྱས་ཡོད་པ་རེད། དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཟླ་བ་དྲུག་པའི་ནང་ལ་ཨ་མི་རི་ཀའི་ཆེས་མཐོའི་ཁྲིམས་ཁང་གིས་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དྲུག་ལོར་ཁྲིམས་ཐག་བཅད་པའི Roe དང Wade ཀྱི་གྱོད་དོན་ཐག་གཅོད་དེ་ནུས་མེད་བཟོས་པའི་རྗེས་སུ་སྤྱི་མཐུན་ཆབ་སྲིད་ཚོགས་པའི་སྟངས་འཛིན་འོག་ལ་ཡོད་པའི་ཨ་མི་རི་ཀའི་མངའ་སྡེ་མང་པོས་མངའ་སྡེ་དེ་རིགས་ནང་ལ་ཕྲུ་གུ་ཨ་མའི་མངལ་ལ་ཡོད་པའི་སྐབས་སུ་མེད་པར་བཟོ་མི་ཆོག་པའི་དམ་བསྒྲགས་མང་པོ་ཞིག་ལག་བསྟར་བྱེད་འགོ་བཙུགས་པའི་སྐབས་སུ Biden འཛིན་སྐྱོང་ཁང་གིས་སྨན་དེ་དགོས་གལ་ཡོད་པའི་བུད་མེད་ཚོ་ལ་མུ་མཐུད་ནས་ཐོབ་རྒྱུ་འགན་སྲུང་བྱེད་བཞིན་ཡོད་པ་རེད། སྨན་དེ་དང་འབྲེལ་བའི་གྱོད་དོན་དེ་ཨ་རིའི་ནེའུ་ཨོར་ལིན་གྱི་ཁྲིམས་ཁང་འོག་མའི་ནང་ལ་གཏུག་བཤེར་བྱ་འཆར་ཡོད་པ་དང་ཁྲིམས་ཁང་དེ་ཟླ་བ་རྗེས་མའི་ཕྱི་ཚེས་བཅུ་བདུན་ཉིན་གྱོད་དོན་འདིའི་ཐད་ལ་བསམ་གཞིགས་གནང་འཆར་ཡོད་པ་རེད། དེ་ནས་ཕམ་ཉེས་བྱུང་མཁན་གྱི་ཕྱོགས་ཁག་གིས་སླར་ཡང་ཆེས་མཐོའི་ཁྲིམས་ཁང་ལ་གཏུག་བཤེར་བྱེད་དབང་ཡོད་པ་རེད། དེ་ཡང་ཨ་རིའི་བཟའ་བཅའ་དང་སྨན་སྦྱོར་ལས་ཁང་གིས་ཕྱི་ལོ་ཉིས་སྟོང་ལོར་སྨན་དེ་ཁྲོམ་རར་བཙོང་ཆོག་པའི་ཆོག་མཆན་སྤྲད་ཡོད་ཅིང། འོན་ཏེ་འབྲེལ་ཡོད་ཁག་ཅིག་གིས་བཤད་དོན་ལ་སྨན་དེ་ཉེན་ཚབས་ཆེན་པོ་ཡོད་པར་ལྟོས་མེད FDA ཡིས་སྨན་དེ་བཙོང་ཆོག་པའི་ཆོག་མཆན་སྤྲད་ཡོད་པར་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། Alliance Defending Freedom། རང་དབང་སྲུང་སྐྱོབ་བྱེད་མཁན་གྱི་རྙིང་ཞེན་ཚོགས་པའི་མཐུན་ཚོགས་ཞེས་པའི་ཁྲིམས་རྩོད་པའི་བཤད་དོན་ལ། ང་ཚོས་བུད་མེད་ཀྱི་འཕྲོད་བསྟེན་དེ་ཆབ་སྲིད་གོང་ལ་བཞག་རྒྱུར་འཐབ་རྩོད་དེ་ཁྲིམས་ཁང་འོག་མའི་ནང་ལ་མུ་མཐུད་ནས་བྱེད་ཀྱི་ཡིན་ཞེས་འགྲེལ་བརྗོད་བྱས་ཡོད་པ་རེད། ཡང་སྲིད་འཛིན Biden གྱིས་གསུངས་དོན་ལ། FDA ཀྱིས་རྒྱུ་མཚན་དང་དཔང་རྟགས་གཞི་ལ་བཞག་པའི་ཐོག་ནས་སྨན Mifepristone ལ་ཆོག་མཆན་སྤྲད་པ་དེར་ངས་མོས་མཐུན་རྒྱབ་སྐྱོར་བྱེད་ཀྱི་ཡོད། དེ་ག་ནང་བཞིན FDA ཀྱི་རང་དབང་དང་མཁས་དབང་ཚོས་བསྐྱར་ཞིབ་ཞིབ་ནན་བྱེད་བཞིན་པའི་ཐག་གཅོད་ལ་ངས་རྒྱབ་སྐྱོར་བྱེད་ཀྱི་ཡོད་ཅེས་སྲིད་འཛིན་མཆོག་གིས་འགྲེལ་བརྗོད་བྱས་ཡོད་པ་རེད། ཡང་ཌན་ཀོ་སྨན་སྦྱོར་ལས་ཁང་གི་ཁྲིམས་རྩོད་པ་ཇེ་སི་ཀ་ཨེལ་སི་བུད་ཀྱིས་བཤད་དོན་ལ། ཁྲིམས་ཁང་འོག་མས་ཐག་གཅོད་བྱས་པ་དེས་སྤྱི་ཚོགས་ནང་ལ་གོ་རྙོག་ཆེན་པོ་བྱུང་ཡོད་རེད། སོང་ཙང་ཆེས་མཐོའི་ཁྲིམས་ཁང་གི་ཐག་གཅོད་དེས་ཨ་མི་རི་ཀའི་མི་མང་ས་ཡ་མང་པོའི་རེ་བ་བཅོལ་སའི་སྨན་དེ་འགན་སྲུང་བྱས་ཡོད་རེད་ཅེས་འགྲེལ་བརྗོད་བྱས་འདུག། ཡང་ཁྲིམས་ཁང་འོག་མའི་ཁྲིམས་དཔོན་མེ་ཐིའུ་ཡིས་དེའི་གོང་ལ་སྨན་དེར་དམ་བསྒྲགས་བྱེད་རྒྱུ་ཐག་གཅོད་དེ་དངོས་སུ་ལག་བསྟར་མ་བྱས་པའི་གོང་ཙམ་ལ་ཆེས་མཐོའི་ཁྲིམས་ཁང་གིས་གོང་ཞུས་ཐག་གཅོད་དེ་བྱས་པ་ཞིག་ཆགས་ཀྱི་ཡོད་པ་དང། མངལ་གནས་ཕྲུག་འདོར་གྱི་ཐོབ་ཐང་དོན་གཉེར་བ་ཚོས་ཆེས་མཐོའི་ཁྲིམས་ཁང་གི་ཐག་གཅོད་ལ་བསྔགས་བརྗོད་ཆེན་པོ་བྱེད་ཀྱི་ཡོད་པ་དང་ཆབས་ཅིག་གྱོད་དོན་འདིའི་ཐད་ལ་མུ་མཐུད་ནས་འཐབ་རྩོད་བྱེད་བཞིན་ཡོད་པ་ཡང Center for Reproductive Rights ཚོགས་པའི་འགན་འཛིན Nancy Northup གིས་འགྲེལ་བརྗོད་བྱས་ཡོད་པ་རེད། ཆེས་མཐོའི་ཁྲིམས་ཁང་གིས་ལོ་སྔོན་མའི་ཐག་གཅོད་དེ་བྱས་པའི་རྗེས་སུ་ཨ་མི་རི་ཀའི་མངའ་སྡེ་བཅུ་གཉིས་ཙམ་གྱིས་ཕྲུ་གུ་ཨ་མའི་མངལ་ལ་འཁོར་བའི་རྗེས་སུ་མེད་པར་བཟོ་མི་ཆོག་པ་བཟོས་ཡོད་པ་དང། ཡང་མངའ་སྡེ་མང་པོ་ཞིག་གིས་ཕྲུ་གུ་ཆགས་ཏེ་དུས་ཡུན་གང་འཚམ་སོང་བའི་རྗེས་ནས་བཟུང་ཨ་མའི་མངལ་ནས་ཕྲུ་གུ་མེད་པར་བཟོ་མི་ཆོག་པའི་ཐག་གཅོད་བྱས་ཡོད་པ་རེད། མངལ་གནས་ཕྲུག་འདོར་རིགས་ལ་དམ་བསྒྲགས་བྱེད་མཁན་གྱི་མངའ་སྡེ་མཇུག་ཤོས་དེ་ཕལོ་རི་དཱ་ཡིན་པ་དང། ཟླ་བ་འདིའི་ཕྱི་ཚེས་བཅུ་གསུམ་ཉིན་མངའ་སྡེ་འདིའི་སྲིད་སྐྱོང་རོན་ཏི་སན་ཏི་སི་ཡིས་ཕྲུ་གུ་མངལ་ལ་ཆགས་ཏེ་གཟའ་འཁོར་དྲུག་སོང་བའི་རྗེས་སུ་མངལ་ལ་ཆགས་པའི་ཕྲུ་གུ་དེ་མེད་པ་བཟོ་མི་ཆོག་པའི་ཁྲིམས་ཡིག་ཞིག་ལ་མིང་རྟགས་བཀོད་ཡོད་པ་རེད། གསར་འགྱུར་དེ་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་ང་རིག་འཛིན་ཡིན།